ཆོས་གཞན་སྒྲུབ་པ་མི་འཕེན་པ་མེད་དགག་ཡན་གར་བ་ཅིག་ཡོད་རེད་བདག་དེ་མེད་པར་ཁོ་རང་རང་སྟོང་ཉིད་རེད་མ་གཏོགས་བདག་མེད་པའི་ཤུལ་ལ་ཕུང་པོ་གཞན་ཅིག་ཡར་ཁྱེར་ཡོང་ནས་ཚབ་ཅིག་ཡང་བྱ་ཡ་ཡོད་མ་རེད་དེ་བྱས་འོང་ན་ཡང་མ་ཡིན་དགག་བྱས་ནས་སྟོང་ཉིད་རྟོགས་ཐུབ་མ་རེད་བ་རེད་དེ་འདྲས་སོང་ཙང། ད་ཨ་དེ་ངས་ལོ་རྒྱུས་མི་བཤད་རྗེར་མ་ཞུ་ལ་གཡུག་ཞོག་ཨང། ག་རེ་ཞུ་གི་རེད། ཨ་ནི་རྗེ་རིན་པོ་ཆེ་པའི་དགོངས་པ་གཞན་དོན་ཤེས་ཚར་ཆེད་སྦྱོར་ཚར་དེ་བ་ཨ་ནི་བའི་རྗེ་རིན་པོ་ཆེ་བུ་ཆེན་ཚོ་གིས་པ་དེ་འདྲའི་ཁྲིད་གཏོང་པའི་སྐབས་དུས་སྒང་ཁ་ལོག་གི་སྒོམ་ནས་བསམ་བློ་གཏོང་དུས་བའི་བདག་མེད་རྟོགས་ཡོང་དུས་པའི་ཅི་ཡང་མེད་ལེ་བའི་བདག་དེ་མེད་སྟོང་སང་འགྲོ་བ་ཡིན་ཙང་ཁ་ཤས་ཀྱིས་ཨའོ་བས་མེད་པ་དེ་ཡིན་གྱི་མ་རེད་ད་མེད་སོང་དུས་ནི་ཆད་ལྟ་ཡིན་གྱི་རེད་ད་ཟེར་ཁ་ཆད་ཆད་ལྟ་ལྷུང་རུ་མེད་འགྲོ་ཟེར་ཧྭ་ཤང་གི་ལྟ་བ་མེད་འགྲོ་ཟེར་ཁ་ཤས་ཀྱིས་དེ་འདྲའི་གི་དོགས་སློང་བྱེད་ངེས་ཁོ་རང་ཚོ་ཅག་ཨ་ཡིན་ན་མ་ཡིན་ན། ཆད་ལྟ་ཡིན་གྱི་མ་རེད་སྟོང་སང་འགྲོ་ཚར་དུས་ནམ་རྒྱུན་ཨ་ནི་ང་འདུག་བསམ་པ་ཅིག་ཡོག་རེད་བ་དེ་ང་ཚོ་སོང་ཡ་རེད་བ་དེ་འདྲའི་དོགས་དོགས་བྱུང་ཡོག་རེད་བྱུང་ཙང་ད་ཁོང་ཚོ་ག་རེ་ཡིན་མེད་དཔལ་ལྡན་བཟང་པོ་ལ་དྲིས་འགྲོ་རེད་སྲད་རྒྱུད་འདུལ་ནག་པ་དཔལ་ལྡན་བཟང་པོ་ཟེར་མཁན་འདི་ང་ཚོ་དགའ་ལྡན་ལྷ་བརྒྱའི་རྩ་ཚིག་གི་ཁུ་ཆུང་གང་འདུག་འདི་རེད་སྲད་རྒྱུད་པ་སྲད་རྒྱུད་འདུལ་དཀར་ནག་གཉིས་ཡོག་རེད། སྲད་སྲད་ཟེར་སྲད་ཟེར་གྱི་འདུག་ཨང་ས་ར་བཏགས་སྲ་ད་སྲད་ཟེར་གཙང་པའི་སྐད་ལ་སྲད་རྒྱུད་པ་ཟེར་གྱི་འདུག་ཨ་ཏི་སོགས་ལ། དགོན་པ་གཅིག་གི་གྲྭ་པ་མང་པོ་སླེབས་འདུག་ཨང་སྲད་རྒྱུད་པ་ཟེར་དེ་རེད། འང་སྲད་རྒྱུད་འདུལ་ནག་པ་དཔལ་ལྡན་བཟང་པོ་ཟེར་མཁན་འདི་མཐོང་ལམ་ཐོབ་ཚར་རེད། སྟོང་ཉིད་རྟོགས་ལ་ལགས་ཅིག་སྟོང་ཉིད་མངོན་སུམ་དུ་རྟོགས་ཚར་རེད། ཨ་ཁོང་ལ་བཀའ་འདྲི་ཞུ་གར་འགྲོ་བས་ལགས་འགྲོ་གི་སྟོང་པ་ཅིག་རང་ཆགས་ཀྱི་འདུག་དེ་རེད་བས་སོ་ད་སྟོང་པ་ཆགས་ན་བས་འཁྲུལ་མེད་དེ་རང་རེད་གསུངས།

ད་རྗེ་རིན་པོ་ཆེ་གིས་པའི་དབུ་མའི་ལྟ་བ་གསལ་བར་མཛད་ནས་དེ་སྐབས་ལ་བོད་ལ་རྗེ་རིན་པོ་ཆེ་བུ་སློབ་ཚོ་མ་གཏོགས་སྟོང་ཉིད་མེད་དགག་ཡིན་པ་དེ་སུ་གཅིག་གིས་མ་ཤེས་པ་མ་ཡིན་དགག་ཤ་སྟག་ཅིག་ཡོད་རེད་སྟོང་ཉིད་མ་ཡིན་དགག་བྱེད། དེ་དུས་བོད་ལ་ཤཱཀྱ་མཆོག་ལྡན་ཟེར་མཁན་ཅིག་མཁས་པ་ཆེན་པོ་ཅིག་རྗེ་རིན་པོ་ཆེ་ལ་སྐྱོན་བརྗོད་བྱེད་མཁན་དེ་རེད་རྗེ་རིན་པོ་ཆེ་དགའ་པོ་ཡོད་མ་རེད་དེ། ཁོང། འདི། ག་རེ་ཟེར། ད་ལྟ་མཁས་གྲུབ་ནོར་བཟང་རྒྱ་མཚོ་ཁོ་རང་གཉིས་སྦྱིན་བདག་ཅིག་གི་ཞལ་ལག་བསྙགས་དུས་ཕུད་ནས་སུད་སིར་ལྷན་མཇལ་བྱུང་བ་རེད། བྱུང་ཙང། ཤཱཀྱ་མཆོག་ལྡན་གྱིས་མཁས་གྲུབ་ནོར་བཟང་རྒྱ་མཚོར་ཁྱེད་རང་ཚོའི་པའི་རྗེ་རིན་པོ་ཆེ་གི་སྟོང་ཉིད་མེད་དགག་ཟེར་ཅིག་ཁས་ལེན་གི་ཡོད་རེད་མ་ཡིན་དགག་ཟེར་གི་ཡོད་རེད་དྲིས་པ་རེད། དྲིས་ཙང་ཁོའི་སེམས་ལ་ཁོ་མ་ཡིན་དགག་རེད་བ། དེ་ཡིན་ཙང་དེ་ལ་ཙོང་ཁ་རིན་པོ་ཆེ་ནས་རྗེ་རིན་པོ་ཆེ་ཐུགས་ལ་བསྟབས་མ་ཡིན་དགག་ཡོད་རེད། རེད་དེ་བུ་ཆེན་མཁས་གྲུབ་རིན་པོ་ཆེ་གི་མེད་དགག་ཡིན་ཟེར་གང་འདྲ་བོ་དེ་ཁོང་གི་གནང་ཙང་ང་ཚོ་སྒང་ཁ་ལོག་ཁ་གྲགས་འོང་ཡོད་མ་རེད། སྒང་ཁ་ལོག་མེད་དགག་ཡིན་པའི་ཁུལ་བྱེད་ཀྱི་ཡོད་ཅེས་པ་རེད། ཨང་ནི་ཡ་ཡ་འོ་ན། རྗེ་རྗེ་རིན་པོ་ཆེ་ལྟ་བ་ལོག་པ་རང་མིན་པ་རེད་ཟེར་ཁ་ཁ་དེ་ཁ་བྱས་པ་རེད། མ་མ་གཏོགས། མཁས་གྲུབ་རིན་པོ་ཆེ་ལབ་བཞག་དུས་ཁོང་ཚོ་ཡོང་ནུས་ཀྱི་ཡོད་མ་རེད། མཁས་གྲུབ་རིན་པོ་ཆེ་གོ་ནི་བས་ཞེ་དྲག་གི་ཆོད་འགྲོ་རེད། སུ་གཅིག་གིས་རྩོད་ནུས་ཀྱི་མ་རེད། གཞན་ཡང་ཁོས་ལམ་སང་མེད་དགག་ཡིན་ཟེར་ན་ཨ་ལེ་ནོར་བཟང་རྒྱ་མཚོ་ལ་རྩོད་པ་བྱས་ཁོས་ནོར་བཟང་རྒྱ་མཚོ་ཐུག་ཐུགས་ཚོད་གཏོང་གི་རེད་དེ་འདྲས་སོང་ན་ཁེར་ཁྲོ་ནོར་བཟང་རྒྱ་མཚོས་དེ་རེད་ཨ་ཡིན་ན་ག་འདྲས་རེད་ཟེར་དུས་དེ་ཡིན་ཟེར་ཁ་ཚོན་སེ་ར་ཆོས་སྡིངས་ལ་ཡར་སོང་ཆོས་སྡིངས་ལ་རྗེ་རིན་པོ་ཆེ་གིས་སྟོང་ཉིད་མེད་དགག་ཡིན་པའི་རྒྱུ་མཚན་མཐའ་ཡས་པ་གསུངས་སོང་ཟེར་མགོན་པོ་ཀླུ་སྒྲུབ་ཀྱི་ལུང་དང་དུས་ཚོད་ཅན་པས་མེད་དགག་ཡིན་པ་བས་མཐའ་ཡས་པར་བས་གསུངས་སོང་སོང་ནས་ཨ་ནི་པ་རུག་ཅིག་མཐའ་ལ་འགྲོ་དུས་ད་ཡིན་ནའི་འདི་ལ་བཤད་པ་ཁྱད་མཚར་ཡོད་ད་གསུངས་སོང། དེ་ཚོས་བཤད་པ་ཁྱད་མཚར་ག་རེ་ཡིན་ན་གནང་རོགས་གནང་ཟེར་མཎྜལ་ཞིག་ཕུལ་ནས་ཞུ་ཐུབ་ན་ནི་ད་མ་ཡིན་དགག་ཡིན་པ་དེ་གསུང་ས་རེད། མཁས་གྲུབ་རིན་པོ་ཆེ་བུ་ཆེན་ཁོ་རང་འདོད་པ་ཁ་བ་ནི་བས་ག་ཡིས་ཞུ་ནུས་གི་ཡོད་མ་རེད་ཁོ་རང་ལ་མ་ཞུས་ཙང་དེ་བུ་ཆེན་གཞན་པ་ཚོས་ཡིས་ག་ནས་ཞུ་ནུས་གི་མ་རེད་ཨ་ཁོ་ཚོ་གི་འདོད་པ་གང་ཚ་ང་ཚོས་ནི་དེ་བས་ཀྱང་ཞུ་ནུས་གི་མ་རེད་བ་ཨ་ནི་བཤད་པ་ཁྱད་མཚར་དེ་གནང་མ་སོང་མ་གཏོགས་བཤད་པ་ཁྱད་མཚར་ཞུས་ན་ནི་ཨ་ནི་མ་ཡིན་དགག་རེད་ས་རེད། འོ་དེ་འདྲའི་ཟིན་ཚོ་ཁ་ཞིག་སྤྲད་པ་རེད། ཤཱཀྱ་མཆོག་ལྡན་ཟེར་མཁན་དེ་རྗེ་རིན་པོ་ཆེ་ལ་ད་ལྟ་ཤཱཀ་ལན་གོ་ལན་བྱེད་ཡག་གི་སྐྱོན་བརྗོད་བྱེད་མཁན་གྲས་རེད། གོ་རབ་འབྱམས་པ་ཁོ་གཉིས་རེད། དེ་ལ་རྗེ་རིན་པོ་ཆེ་ལ་སྐྱོན་མང་པོ་བརྗོད་ནས་ཕྱོགས་སྔ་མ་ལོན་པའི་སྐྱོན་ཤ་སྟག་རེད་ད་ལྟ་ཡི། སྐྱོན་བརྗོད་ཡོག་རེད་ལན་འདྲ་པོ་དེ་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་བསློགས་ཡོག་རེད། སེ་ར་རྗེ་བཙུན་པས་བསློགས་ཡོག་རེད་པཎ་ཆེན་བློ་བཟང་གྲགས་པས། པན་ཆེན་བློ་བཟང་སུ་ན་བཀྲ་བྷེ་ལན་བློ་ཡོག་རེད། ཤཱཀ་ལན་གོ་ལན། ཡོད་རེད་དེ་ག་ནང་བཞིན་སྟག་ཚང་ལོ་ཙཱ་བ་ཟེར་མཁན་དེ་དུས་ཡོད་རེད་སྟག་ཚང་ལོ་ཙཱ་བ་རྗེ་རིན་པོ་ཆེ་ལ་འགལ་བའི་ཁུར་ཆེན་བཅོ་བརྒྱད་བརྗོད་ཡོད་རེད་འགལ་འདུ། འགལ་འདུ་ཁུར་ཆེན་བཅོ་བརྒྱད་བརྗོད་ཡོད་རེད་དེ་བརྗོད་མ་ལེ་དུས་ཁོ་རང་གི་ཕྱོགས་སྔ་མ་ནས་རྗེ་རིན་པོ་ཆེ་གསུང་ལ་གོ་བ་མ་ཐེབས་བསྡད་པ་ཡིན་པ་རེད་ཡང་བབ་ཆགས་རང་གོ་ཡོང། དེ་ནས་ཁོ་རང་གིས་བས་འགྱོད་པ་སྐྱེས་རྗེ་རིན་པོ་ཆེ་ལ་བཤགས་པ་བྱས། བཤགས་པ་བྱས་ནས་རྗེ་རིན་པོ་ཆེ་ལ་བསྟོད་པ་བྱས་ནས་བས་མདོ་སྔགས་འགལ་མེད་དུ་བསྟོད། དང་འདུལ་བ་བས་གཙང་མ་ཡོད་དེ་འདྲ་གི་བས། གངས་ཅན་ནང་གི་ཁྱད་ཆོས་ཆེན་པོ་ཡིན་ལུགས་ཀྱི་པའི་བསྟོད་པ་ཤོ་ལོ་ཀ་མང་པོ་ཅིག་བརྩམས་ཡོད་རེད། དེ་ཡོད་རེད་ད་དེ་ཚོ་ཧ་མ་གོ། འགལ་བ་ཅིག་བརྗོད་བྱང་དུ་གསོལ་ཏེ་དེ་ནི་ཕྱོགས་ཞེན་བྱས་ལོ་རྗེས་ང་ཚོ་ཆོས་ཐོག་ཡོང་ནས་སྦག་སར་བསྡད་ཡོད་དུས། སྟག་ཚང་ལོ་ཙཱ་བས་འགལ་བའི་ཁུར་ཆེན་བཅོ་བརྒྱད་དེ་ལམ་སང་ཚགས་པར་ནང་ལ་བཀོད་ནས་ཚགས་པར་གྱིས་བཀྲམས་པ་རེད། རེད་དེ་ཚོ་ལན་སློག་མཁན་མི་འདུག་སློག་ནས་གང་བྱེད་ཤི་བོའི་རོ་ལ་མཚོན་བསྣུན་འདི་འདྲ་ཡག་མ་རེད། དེ་ག་ནང་བཞིན། འདི་ཡོད་རེད། ཞེས་པ་བཅོས་པས།

གཞན་ལུགས་ལ་འཁྲུལ་བ་རེད། མངོན་པའི་ལུགས་ལ་འཁྲུལ་ནས་མངོན་པ་འོག་མའི་ལུགས་ལ་འཁྲུལ་ནས་སྲེད་དེ་ཉོན་མོངས་ཅན་མ་ཡིན་ནའི་ཉོན་མོངས་ཅན་མ་ཡིན་པའི་པའི་རྨོངས་པ་ཀུན་རྨོངས་ལ་བཞག་གི་འདུག་ཨ་དེ་ག་ནང་བཞིན་དེ་བཞག་མི་ཆོག་པ་ག་རེ་རེད་གསུངས་པ་རེད། བྱས་ཙང་དེ་ཁོ་རང་ལུགས་ཡིན་པ་རེད་ཟེར་རྗེ་རིན་པོ་ཆེ་རང་ལུགས་ཡིན་པ་རེད་ཟེར་ད།

ཕྱོགས་སྔ་ཡོང་ས་གི་མངོན་པའི་ལུགས་ལ་མ་འཁྲུལ་ནས་རྩོད་ཡོང་ས་དེ་དོན་དག་རྩ་ནས་མ་ཤེས་པ་བྱས་ཧོ་ཏུ་ས་ལོག་ནས་ཕྱོགས་སྔ་ལོན་མ་ཐུབ་པ་རེད་ཕྱོགས་སྔ་མ་ལོན་པའི་རྩོད་པ་མང་པོ་ཡོད་པ་རེད་རྗེ་རིན་པོ་ཆེ་ཕྱོགས་སྔ་ལོན་ལས་སླ་པོ་ཡོད་མ་རེད་རྗེ་རིན་པོ་ཆེའི་གསུང་དང་ཧ་ཅང་གི་བརླིང་དྲགས་ནས་པའི་གོ་ལེན་ཁག་པོ་ཡོད་རེད་དེ་ཁྱོད་རང་འཇོན་མི་ཕོད་ཞེ་དྲག་གི་ཁག་པོ་ཡོད་རེད་དེ་ག་ནང་བཞིན་འདི། ཟང་ཟང་པ་འཆི་མེད་རབ་རྒྱས་ཟེར་མཁན་དེ་རྙིང་མའི་བླ་མ་གཅིག་རེད། ཁོ་རང་ནད་པ་རེད་པས་ཉལ་སར་ལུས་བསྡད་མཁན་གཅིག་རེད། སྐུ་ཚེ་རིང་པོ་བཞུགས་པ་རེད། ཁོང་གིས་རྗེ་རིན་པོ་ཆེ་ལ་མི་ཕྱེད་པའི་དད་པ་ཐོབ་ནས། རྗེ་རིན་པོ་ཆེ་གི་ལྟ་གྲུབ་བཅོས་སྲུང་གནང་མཁན་སུ་གཅིག་ལ་མེད་ཟེར་ཅེས་ཁོ་རང་གི་པས་ད་ང་ནད་པ་ལོ་གནས་ཐེངས་འཆི་མེད་རབ་རྒྱས་མཁན་རྙིང་མ་པ་དེ་བཅས་དེ་དགེ་ལུགས་པ་ཟེར་ཉུང་གིས་གཏོང་དགོས་འདུག་གསུངས་ནས་ཁོང་གི་པས་བསྟོད་པ་ཞིབ་ཕྲ་ཞིག་གཏོང་བསྡད་ཡོད་ཡ་རྙིང་མ་ཁོ་རང་གི་ལོས་བཤད་ལོ་བཤད་འདུག་མར་ཁོང་མཁྱེན་པ་ཆེན་པོ་རེད། དེ་ཚོ་ལ་དེ་འདྲའི་ལབ་ཙང་ཨ་ནི་ཁོང་ལ་བཀའ་འདྲི་ཞུ་རྗེ་རིན་པོ་ཆེ་ལྟ་ལོག་པ་མ་རེད་པས་ཟེར་གི་དྲིས་ཨ་ནི་མིན་པའི་རྒྱུ་མཚན་བཤད། གྲུབ་ཐོབ་པའི་མཁས་གྲུབ་ཆེན་པོ་ཡིན་པ་གྲུབ་ཆེན་ཡིན་པ། པའི་རྗེ་རིན་པོ་ཆེ་རྣམ་ཐར་ཅིག་གསུངས་པ་རེད་ཁོང་གིས། ཨ་ནི་དེ་དངོས་གནས་དྲང་གནས་པའི་རེད་དེ་ཡོད་རེད་བྱས་ཙང་བུ་ཆེན་ཚོ་གིས་ད་རྗེ་རིན་པོ་ཆེ་ད་དངོས་གནས་དྲང་གནས་ཡག་པོ་ཡིན་པ་འདྲ་འདུག་ད་དེ་ལ་བུ་ཆེན་ཡག་པོ་བྱུང་མི་འདུག་བ་བུ་ཆེན་གྲུབ་ཆེན་རེད་པོ་བྱུང་མི་འདུག་བ་ཟེར། ང་མ་བྱུང་བ་མ་རེད་བྱུང་བ་རེད་ཟེར། ཡང་ན་ད་སྲིད་ཀྱི་མྱུ་གུ་ཕྲེང་བ་ཟེར་གཅིག་བརྩམས་ནས།

རྟོགས་ཚད་ཡོན་ཏན་རིང་པོ་བཤད་མ་དེ་འདྲ་བྱུང་ཡོད་རེད་དེ། ད་དེ་རིང་སང་ཉིན་ནི་མཁས་པ་ཚོས། བཤད་དེ་མཁས་པའི་ཡོན་ཏན་བྱས་ན་མི་གོ། རིགས་པ་བླངས་ནས་བཤད་ན་ཡང་མི་གོ། ཕྱོགས་ཞེན་ཁོ་རས་མིག་ལོང་བདེ་བ་ཡིན་ཙང་ལོང་འགྲོ་བ་ཆགས། བཤད་ཚད་པོ་དེ་ཕྱོགས་ཞེན་ལ་འགྲོ་བདེ་བ་ཡིན་དུས་ད་ཁ་ངན་ཚིག་ངན་ལབ་རེས་བྱས་ནས་སྐྱོན་འཛུགས་བྱས་བསྡད་རོགས་མ་གཏོགས་གཞན་གང་ཡང་ཡོད་མ་རེད་དེ་མེད་པ་ཡིན་ཙང་ཕྱོགས་ཞེན་བཤད་ནས་དོན་དག་ཡོད་མ་ཕྱོགས་ཞེན་བཤད་ན་ཨ་ནི། རྒད་པོ་ཡོད་པའི་ཐོག་ལ་ཆགས་རྒྱུགས་རེག་འགྲོ་གི་རེད། དགྲ་བགེགས་ཕན་ཐོགས་ཡོད་མ་རེད། ཡང་མ་རེད་དེ་སོ་སོའི་མི་བསྟན་པའི་ནང་མཁྱེན་འགྲོ་པོ་དེ་ཧ་གོ་ཡོད་ན། སྙན་བརྒྱུད་ཚད་མ་བཞི་ལྡན་གྱི་བའི། གསུང་དུ་ཚུལ་ལ་ཉམས་ལེན་བྱས་ཡག་པོ་བྱས་ད་རྟོགས་ཚད་བའི་ཁུངས་སྐྱེལ་ལུང་གཅིག་ལོན་པའི་རེད་ལུང་རིགས་གཉིས་ཀྱི་ཐོག་ནས་བ། ཁུངས་སྐྱེལ་རེ་བ་བྱས་ན་ང་རང་ཚོ་རྗེ་རིན་པོ་ཆེ་གསུང་འདི་ལ་ཁུངས་སྐྱེལ་ཆོག་ཆོག། ལམ་རིམ་ཆེན་མོ་ཅིག་ཀློག་དང། བའི་སེམས་ལ་ཕན་པོ་ཞེ་པོ་རང་གསུང་མི་འདུག་བ་བསམ་པ་ཅིག་ཡོད་རེད། ད་གཞུང་ཆེན་པོའི་འགྲེལ་པ་ནང་བཞིན་བྱས་ཞིབ་ཚགས་པོ་བྱས་པ་རེད། རེ་རེ་ལ་ཁུངས་རེ་དྲངས་ཡོད་རེད་སྤྱོད་འཇུག་དང་ཆོས་དད་ཁུངས་དྲངས་ཡོད་རེད་རྒྱ་གཞུང་གི་ཁུངས་ཡོད་རེད། ད་དེ་རིང་སང་ཉིན་ཡིན་ན་ཁུངས་ཤ་སྟག་དགོས་ཀྱི་ཡོད་རེད། ཁུངས་དྲང་རྒྱུ་མེད་པ་ལ་མྱུར་ལམ་དམར་ཁྲིད་དང་དེ་འདྲ་ཡིན་ན་བའི་སེམས་འདུལ་བའི་ཐབས་གཙོ་བོ་བྱས་ཚིག་སྐྱོན་ཡང་མ་བཅོས་ཁུངས་ལུང་དྲངས་ཡོད་མ་རེད་དེ་ལ་སེམས་ལ་ཕན་པ་ཡོད་རེད། ད་སྐད་ཆ་དྲི་ཡ་དེ་ལ་ཁུངས་དང་ལུང་ག་རེད་སུ་ཡིས་མཛད་པ་རེད་ཟེར་ཡ་གཅིག་དྲིས་ནས་ལོ་གཅིག་དེ་བ།

ཨ་ང་བ་ཤོག་དེ་འདི་དྲི་བ་དེ་འདྲ་ཞིག་བཏང་ཡོང་གི་འདུག་ག་རེ་བྱེད་དགོས་རེད་ཟེར་ད་དྲི་བ་དེ་ཕན་མ་ཐོགས་པའི་དྲི་བ་རེད་ཁུངས་ལུང་ཡོད་རུང་མེད་རུང་འདོད་པ་འདུག་ན་འདོད་ཡང་མི་འདུག་ན་གཡུག་ཞོག་ཟེར་རྒྱུ་རེད་ཅེས་པ་ཡིན་ཏེ། ཨ་ལས་དེ་འགྲིག་མི་འདུག་ཁྱེད་ཁུངས་བཅད་ཁག་བྱེད་དགོས་ཀི། ཁུངས་བཅད་ཁག་བྱེད་དགོས་ཀི་ཟེར་ཁུངས་བཅད་དགོས་ཡོད་ན་མ་ལུས་སེམས་ཅན་དེ་འདི་རེད། མ་ག་དྷ་བཟང་མོ་གིས་བཅོམ་ལྡན་འདས་སྤྱན་འདྲེན་གཏོང་ཡག་གི་ཚིག་རེད་ཟེར་མཁན་ལོ་རྒྱུས་དེ་ཅིག་བཤད་པ་ཡིན། ཨ་ནི།

ཞོགས་ཀའི་སློབ་གྲྭ་ཚོགས་ནས་ང་སྡོད་ས་ཁོམ་པ་བྱོས་པ་དེ་ནང་ཁོ་དེད་ཡོང། སྐད་ཆ་དྲིས་ནས་ཁོ་ལན་སློག། གང་ག་བཤད་པ་ཉི་མ་གཉིས་གསུམ་བཤད་པ་ཡིན། ཉི་མ་གཉིས་གསུམ་བཤད་ཚར་ནས་དེ་ནི་རྒྱུད་ཀྱི་མགོ་སླེབས་པ་རེད་རྒྱུད་ཀྱི་སྐད་ཆ་དྲིས་ནས། འདི་སྐད་བདག་གིས་ཐོས་པ་དུས་གཅིག་ན་མགོ་སླེབས་པ་རེད། འདི་སྐད་བདག་ཐོས་ཀྱི་དོན་བཤད་ཆོག་གི་མ་རེད་ཀྱང་བྱོས་ལ། རྒྱུད་དོན། འདི་སྐད་ཀྱི་དོན་བཤད་པ་བདག་ཐོས་ཀྱི་དོན་བཤད་པ་གཉིས་ཡོད་རེད་འདི་སྐད་ཀྱི་དོན་ལ་ཨེ་ཝཾ་གི་དོན་བཤད་དགོས་རེད་ཨེ་ཝཾ་ཡི་གེ་བཞི་བཅུ་གྱི་དོན་བཤད་དགོས་རེད། དེ་ཚོ་ང་མི་ཚད་པའི་བླ་མ་བརྒྱུད་པ་དགེ་བཤེས་ཚོ་ཡ་བཤད་རྒྱུ་ཡོད་རེད་ཁ་ལྕོག་གི་ཡོད་རེད་ཆོ་ག་ནས་འདོན་གྱི་ཡོད་རེད་ཁོ་རང་ཚོས་བཤད་མི་ཆོག་ཡ་ག་རེ་ཟེར་གསང་སྔགས་ཀྱི་ཟབ་དོན་རེད་ཨ་དེ་ན་ཁྱོད་རང་ཚོས་སྐྱུག་ཅིང་འདི་སྐྱུག་ཞོགས་ཨ་ནི་དཀྱིལ་འཁོར་དུ་ནི་མ་ཞུགས་དང། དབང་བསྐུར་མེད་པར་འཆད་ཀྱི་སློབ་དཔོན་སློབ་མ་ཐ་མར་མི་བཟད་དམྱལ་བར་ངེས་པར་འགྲོ་ཟེར་ཡ་དེ་དང་སྣོད་མེད་ལ་བཤད་མི་ཆོག་ཡ་གི་ལུང་ཁ་ཤས་བྱེད་མཁན་ཁོ་ལ་རྒྱུགས་སྤྲད་པ་དེ་རེད་ཟེར་ད་འགྲོ་ཞུ་ཟེར། དེ་སང་ཉིན་གནངས་ཉིན་སྟག་ཡག་སླེབས་མ་བྱུང་ད་ཁོས་བཤད་ས་མ་རེད་བསམ་པ་རེད་བཤད་མི་བྱུང་ལུང་དེ་ཀུན་བཤད་པ་འདི་རེད། སྐད་ཆ་གལ་ཆེན་བླ་མ་ཆེན་ཁ་ཅེས་བ་དེ་འདྲ་སྐྱག་རྫུན་བཤད་བཅུག་བཞག་བཞིན་དེ་ཞབས་འདྲེན་ཆེན་པོ་འདུག་ཡག་པོ་བྱས་བཅུག་ན་ནི་སྣོད་མེད་གསང་སྒྲོག་རེད་སྐུ་མདུན་ནས་བཀའ་གནང་བ་རེད་ལགས་ཁྱེད་རང་ཕྱི་རྒྱལ་ལ་ཡོང་དུས་ད་ཕྱི་རྒྱལ་ལ་འགྲོ་ན་དཔེ་ཕྱི་རྒྱལ་མི་ཚོས་སྔགས་སྐད་ཆ་དྲིས་བསྡད་ཀྱི་རེད་སྔགས་བཤད་ན་ནི་སྣོད་མེད་གསང་སྒྲོག་རེད་ག་འདྲས་ཅི་བྱ་གསུང་གི་འདུག་བཤད་ཉན་གྱི་མ་རེད་བ་གསུང་འདུག་ག་འདྲས་ཞུ་དགོས་འདི་ཟིན་པ་ནའོ་བཤད་རྒྱུ་ཡོད་ཀྱི་མ་རེད་སྐད་ཆ་དྲིས་བྱུང་ན་ཟབ་ལམ་རིམ་པ་ལྔ་བྱས་མིང་འབྲི་ཆེད་བཏགས་ན་དགའ་རྒྱུ་མེད་འགྲོ་ད་མིང་བཏགས་ནས་ཉེས་པ་ཏོག་ཙི་ད་ཡོང་གི་རེད་བ་ཡིད་ཀྱིས་བཤགས་པ་བྱེད་ཀྱི་བྱེད་ཀྱི་ཞེས་བཤད་དང་གསུངས་རེད་ལགས་ལགས་སོ་ཞུས་པ་ཡིན་ན་ཚུར་ཡོང་ནས་ག་པར་ཡོད་རེད་གསང་འདུས་དབང་ཡང་བསྐུར་དགོས་བྱུང་ཁྲིད་ཡང་བཤད་དགོས་བྱུང་ཚ་གཉིས་ཟེར་བཤད་དགོས་བྱུང་གག་གཉིས་ཟེར་བདག་དང་བཞི་འདི་ཡང་བཤད་དགོས་བྱུང་ཙིཏྟ་མ་ཎི་བཤད་དགོས་བྱུང་ཁྲིད་མང་པོ་བཤད་པ་རེད།

ཨ་ནི། ད་རེས་ཁྱོད་རང་དཔེ་ཕན་ཐོགས་ཆེན་པོ་བྱུང་ཤག་རོགས་པ་ཞེ་དྲག་རག་པ་རེད། ང་གཉིས་གསེར་ལག་པར་འཁྱེར་ནས་རོགས་པ་བཙལ་འགྲོ་ན་རག་གི་མ་རེད་མི་ལག། ཁྱེད་རང་གི་ཆོས་བཤད་ནས་མི་ལག་ཡག་པོ་རག་ཤག། མི་ལག་རག་དགོས་ཡ་ག་རེ་རེད་ཟེར་ན་ང་ཚོ་གི་དཔེ་ཁ་གཏད་དེ་ཆོས་མེད་ཟེར་དེ་རེད་བ་གསུངས་རེད། ང་ཚོ་གུང་ཁྲན་དགྲ་ལ་ངོས་འཛིན་ཡོད་མ་རེད་འགྲོ་བ་སེམས་ཅན་རེད་སྙིང་རྗེའི་ཡུལ་རེད་བུ་དྲིན་ཆེན་ཕ་མ་རེད་ཁོའི་ལུགས་སྲོལ་དེ་རེད་ཆོས་མེད་ཟེར་དེ་ད་དེ་ལ་ཁ་གཏད་སྟོན་དགོས་རེད། བོད་མི་ཉུང་ཤས་ཀྱིས་ཁ་གཏད་སྟོན་ཕྱོགས་གཅིག་ནས་དཔུང་ལ་བརྩི་གི་མ་རེད་གཉིས་སུ་ནས་ཁ་ལ་བརྩི་གི་མ་རེད། ད་ང་ཚོ་ཁ་གཏད་མ་ཆོག་ནས་འབར་པའི་ཡུལ་གྱར་ཡོང་ཚར་རེད་ད་རོགས་བྱེད་མཁན་ཕྱི་ལོགས་ནས་ཆོས་པ་འདྲ་བོ་གཅིག་རྒྱལ་ཁབ་ཁ་ཤས་བྱུང་རོགས་བྱས་ནས་ཁོས་ལམ་སང་རྡུང་ནས་མི་ཐུབ། སྡིགས་ནས་མི་ཐུབ། ལན་སློག་མི་ཐུབ། ཨ་ནི། འདོད་པ་མེད་ནས་ཅིག། རྣ་བ་ཚ་ནས་ཚ། ཨམ། ཅིག་སེམས་ལ་མ་བབས་ནས་ཅིག་ལན་སློག་མཁན་ཅིག་ནི་རག་པ་རེད། ཁྱོད་རང་རོགས་པ་ཡག་པོ་རག་ཤག་གསུང་གི་འདུག་བྱས་ཙང་དེ་དུས།

དེ་གཅིག་ཡོད་གི་ཡོད་གི་ལས་པ་རུ་ཅི་ལ་དུ་བ་ཅི་ལ་གཡེངས་ནས་ཅི་ནོར་འཁྲུལ་འདྲ་བོ་ཡོང་གི་འདུག་ཨ་ནི་ཁ་ནོར་གི་འདུག་བ། ངས་ཁྱོད་ཚོ་ལ་ཕྱག་རྒྱ་ལབ་པའི་སྐབས་དུས། ཁུ། འདིར་བ། ཁུ་ཚུར་གསུངས་བྱས་ནས་རྡོ་རྗེ་ཁུ་ཚུར་དེ་བཞིན་གཤེགས་པའི་ཁུ་ཚུར་ལབ་པ་ཡིན་པས་ད་འདི་ཡང་རྫོང་རྫོང་སྐད་གཞི་བྱས་དུས། རྡོ་རྗེ་ཁུ་ཚུར་མ་རྡོ་རྗེ་ཐལ་མོ་སི་ཅེར་ཡང་མི། ཁ་ནོར་སོང་རྡོ་རྗེ་ཐལ་མོ་དེ་ཁག་ཁག་རེད། རྡོ་རྗེ་ཐལ་མོས་ངེས་དོན་བཤད་དགོས་ན་ཁག་ཁག་རེད། ཡང་རྒྱུད་ནང་ལ་བོད་དེ་ཟབ་ཤོས་ཅིག་ཡོད་རེད། ད་དེང་རེ་ཡོ་ག་ཡིན་ཙང། ཅིག། ནོར་འཁྲུལ་རེ་བ་ཏོག་ཏོག་ཡོང་གི་རེད། ཡོང་གི་རེད་མ་གཏོགས་ནོར་ལེ་ཨ་རེ་མ་རེད། བཤད་པ་ཁོ་ཁོ་རང་བལྟས་ན་ཧ་གོ་གི་རེད། བྱེད་སྟངས་བློ་ནས་བཤད་བཞག་ན། ཁྱོད་ཚོ་གལ་ཡོད་མ་རེད། བཀྲིས་རི་བོ་གཅིག་ནང་ལ་ཡ། དེ་བཞིན་གཤེགས་པ་ཐམས་ཅད་ངོ། ཞེས་གསུངས། ཞེས་གསུངས། ཚ་ཏཏ་ང་ཏཏ་ཨ་བི་ཀ་སོང་ཤི་རང་ཤི་འོང་སྐུ། ཟེར། ཨོ་དེ་བསམ་བློ་ཡག་པོ་གཏོང་དགོས་རེད།

དེ་འདྲ་རེད་ད་ཨ་རེ་ང་ཚོ་ག་རེ་ནས་ཞེན་ཁོག་བཤད་ཡ་སྐད་ཆ་དེ་ཏོག་ཙེ་འགྲིག་གི་མ་རེད་ཞེན་ཁོག་བཤད་རྒྱུ་ཡོད་མ་རེད་ཞེན་ཁོག་བྱེད་ཡ་ཡོད་མ་རེད་ཕྱོགས་རིས་བྱེད་རྒྱུ་ཡོད་མ་རེད་ཕྱོགས་རིས་མི་བྱེད་ཟེར་ཡ་དེ་ག་རེ་རེད་ཟེར་ན། ཕྱོགས་འཐེན་ཟེར་གི་རེད་པ་ཕྱོགས་རིས་བྱས་ནས་རང་ཕྱོགས་ཡག་པོ་ཡིན་གཞན་ཕྱོགས་ཡག་པོ་མ་རེད་ཟེར་རྒྱུ་ཡོད་མ་རེད་ཡག་པོ་ཤ་སྟག་ཡིན་གི་རེད་བ་དཔེ་ན་ང་རང་ཚོ་བོད་ལ་ཆོས་ལུགས་བཞི་ཡོད་རེད་བོད་ཀྱི་ཆོས་ལུགས་བཞི་ཆར་ཆོས་ཡང་དག་པ་རེད། ག་རེ་རེད་ཟེར་ན་ཆོས། ས་སྐྱའི་ཆོས་རྙིང་མ། སྔོན་མ་དེ་གསང་སྔགས་རྙིང་མ་རེད། དངོས་གནས་དྲང་གནས་ཀྱི་ཆོས་ཡག་པོ་ཡོད་རེད། ཡོངས་རྫོགས་སུ་སྣོད་མིན་གསང་བསྒྲགས་བྱས་པ་རེད། སྣོད་མིན་གསང་བསྒྲགས་བྱས་ནས་པའི་གསང་སྔགས་ཁྲོམ། པའི་འཆམ། ལ་ཐོན། ཨོ་དེ་འདྲ་བྱས་པ་ཡིན་ཙང་བྱིན་རླབས་ཡལ་སོང་བ་རེད། བྱིན་རླབས་ཡལ་སོང་ན་འཁོན་དཀོན་མཆོག་རྒྱལ་པོའི་དུས་ནས། ཨ་ནི་ད་གསང་སྔགས་རྙིང་མ་ལ་བྱིན་རླབས་ཡལ་ཤག། ཁྱོད་རང་གསང་སྔགས་གསར་པ་བྱེད་ཤོག་ཟེར་བྱས་ནས་ཁོང་གི་སྲས། ས་ཆེན་ཀུན་དགའ་སྙིང་པོ་གི། སློབ་དཔོན་ནི་རེད། ཀློག་སྐྱ་ཤེས་རབ་བརྩེགས་པ་དང་མལ་ལོ་བློ་གྲོས་གྲགས་པ་གཉིས་ཀྱི་ཞབས་ལ་གཏུགས་ནས། གསང་སྔགས་གསར་མ་རེད་གསང་སྔགས་གསར་མ་རེད་དེ་དེ་ནས་ཚུགས་ཁྱད་པར་སྔགས་དེ་ལ་གཙོ་བོ་གཙོ་བོ་ནི། འགོས་ལོ་ཙཱ་བ་ལ་གཏུགས་བྱ་བའི་གསང་འདུས་ཡང་ཡོད་རེད། གཙོ་བོ་ནི་བདེ་མཆོག་རེད་བདེ་མཆོག་དང་རྣལ་འབྱོར་མའི་ཆོས་སྐོར་དེ་བཅས་དེ་རེད། འོ་འདི་འདྲ་གསང་སྔགས་གསར་མ་ཡིན་བྱས་པ་རེད། ཆོས་ནི་ཁུངས་དག་དག་ཆོས་རེད་རྒྱ་གར་ནས་བརྒྱུད་པའི་ཆོས་རེད།

རྗེ་འབངས་ཉེར་ལྔ་གི་གྲལ་ལ་དེང་སང་བྱེད་མཁན་སྐྱེ་བརྒྱུད་བྱེད་མཁན་ནི་བླ་མ་རྡོར་འཆང་རྗེ་འབངས་ཉེར་ལྔའི་གྲལ་ལ་ཡོད་རེད། ཁྲི་བྱང་རིན་པོ་ཆེ་རྗེ་འབངས་ཉེར་ལྔའི་གྲལ་ལ་ཡོད་རེད། ཨ་དེ་ག་ནང་བཞིན་ང་ཚོ་བླ་མ་མང་པོ་དེ་རིགས་ཡོད་རེད། ཨོ། གཙང་པཎ་ཆེན་རིན་པོ་ཆེ་དང་ཕྱག་ཆེན་ནི་གྲོང་གསར་སྐྱེ་བརྒྱུད་བྱེད་མཁན་ཡིན་ན། འདི་རེད། འཁོན། འཁོན། དཀར་ས། ད་ཡང་ངའི་མིང་བཏགས་ཐུབ་མ་སོང། འཁོན་སྟོན་རིན་པོ་ཆེ་ཡིན་པ་ཡོད་ཨ། མགོ་བོ། ཞལ་གཟིགས་མཁན་དེ་རེད། ཨོ་དེ་འདྲ་ཅིག་རེད། བླ་མ་ཆེན་པོ་དེ་འདྲ་ཕེབས་ཡོད་རེད། རེད་དེ་ཆོས་རྣམ་པར་དག་པ་རེད། རེད་དེ་ཆོས་བཙུགས་དུས་རྣམ་པར་དག་པ་རེད་ཟེར་བས་ཕན་གྱི་མི་འདུག་བ་དེ། ཆོས་རྒྱུན་མ་འཛིན་མཁན་གྱིས་རྣམ་དག་ཅིག་སྐྱོང་མ་ཐུབ་ན། བསྟན་པ་ཟེར་མཁན་སངས་རྒྱས་བཅོམ་ལྡན་འདས་ཀྱིས་བཙུགས་བཞག་ཡོད་རེད་དེ་ནུབ་འགྲོ་དུས་དེ་གང་ག་ནུབ་འགྲོ་རེད་ཕན་གྱི་མ་རེད། ད་ནང་བཞིན་ས་སྐྱའི་བསྟན་པ་དང་ལྡན་ཤེས་བྱས། ཨོ་ད་བཀའ་བརྒྱུད་ལ་ཆ་བཞག་ན་བཀའ་བརྒྱུད་དགུ་ཆུང་གུ་གང་ཐུག་མར་པ་རེད།

ཚེ་དེ་ལ་སངས་མ་རྒྱས་བླ་མའི་བཀའ་བཅག་པ་རེད། ཏི་ལོ་པ་ཡིས་རྩོད་པ་མ་བྱེད་གསུངས་ཡོད་རེད། མུ་སྟེགས་པ་ལ་རྩོད་པ་མ་བྱེད། གྲུབ་མཐའ་ལ་སྨོད་པའི་ཉེས་པ་ཡོང་གསུངས་ཡོད་རེད།